དུས་རྟག་ཏུ་རང་ལ་བསླབ་བྱ་བརྗོད་ནས་ཕན་པར་སྨྲ་བ་དེ་ལ་ཨ་ནི་སྤྱི་བོས་བླང་བྱས་ནས། རང་གི་དགེ་རྒན་དང་རང་གི་བླ་མ་དང་བཅས་པ་བྱས་ཤེས་ནས་གུས་པས་སྤྱི་བོས་བླང་ཕན་ཐོགས་ཆེན་པོ་སྐད་ཆ་ཤོད་མཁན་བསླབ་བྱ་རྒྱག་མཁན་དེ་འདྲ་ལ། དཔེར་ན་རང་ལ་བསླབ་བྱ་རྒྱག་མཁན་དེ་འདྲ་ཡིན་ན་དཔེར་ན་སློབ་དཔོན་དུ་ཆེན་པོ་ལ་སོགས་པ་དེ་ཚོ་མེད་པ་ཡིན་ན་རང་ལ་བསླབ་བྱ་ཡག་པོ་རྒྱག་མཁན་དེ་འདྲ་དཔེར་ན་ཡོང་གི་རེད་པ་ཨོ་ད་ཟོ་དྲངས་ཏེ་གུས་པས་སྤྱི་བོས་བླང་དགོས་རེད། རྟག་ཏུ་ཀུན་གྱི་སློབ་མར་འགྱུར་ཟེར་དུས་རྟག་ཏུ་ཨེ་ནས་བྱང་ཆུབ་སེམས་དཔའ་ཡིན་ན།

བསོད་ནམས་བྱེད་པ་མཐོང་གྱུར་ན་བསྟོད་པས་ལེགས་པར་དགའ་བ་བསྐྱེད་ཟེར། བསོད་ནམས་དགེ་བའི་ལས་བྱེད་མཁན་དེ་འདྲ་ཞིག་རང་གིས་མཐོང་པ་ཡིན་ན་རང་གིས་བསྟོད་བསྔགས་ལ་སོགས་པ་བྱེད་དགོས་རེད། དེ་ལ་བསྟོད་བསྔགས་བྱས་མ་གཏོགས་ཕྲག་དོག་བྱེད་རྒྱུ་ཡོད་མ་རེད། མི་གཅིག་གིས་དཔེར་ན་དགེ་རྩ་འདྲ་མ་ཞིག་བསགས་ཕྱག་འཚལ་བ་ལ་སོགས་པ་དང་སྐོར་ར་རྒྱག་པ་དང་མཆོད་པ་མཆོད་མེ་ཕུལ་བ་ལ་སོགས་པ་དེ་ཚོ་བྱེད་ཀྱི་འདུག་ན་དེ་ལ་ཁོ་ཡག་པོ་ཞེ་དྲག་རེད་ཁོ་ཡིས་དགེ་བ་བསགས་ཀྱི་འདུག་ཟེར་ནས་བསྟོད་པ་ཕུལ། དེ་བྱས་མ་གཏོགས་ཁོ་ད་བྱས་བཞག་རེད་ད་ག་ཟེ་ཁོ་མི་ཡག་པོ་ཡོད་མ་རེད་ད་ག་ཟེ་བྱེད་ཁ་བྱེད་པ་རེད་ཟེར་ཨ་དེ་འདྲ་ལབ་རྒྱུ་ཡོད་མ་རེད་ཟེར་དེ་འདྲ་ལབ་པ་ཡིན་ན། ཕྲག་དོག་བྱེད་པ་རེད་པ་ཕྲག་དོག་བྱེད་པ་ཡིན་ཙང་རང་གྱི་དགེ་རྩ་མེད་པ་ཆགས་འགྲོ་གི་རེད་པ། རང་གྱི་དགེ་རྩ་དེ་ཐོན་ན་མེས་ཚིག་པ་ནང་བཞིན་མེད་པ་ཆགས་འགྲོ་གི་རེད་པ། དེ་འདྲ་མ་བྱེད་ཅེས་མི་ཡིས་དགེ་རྩ་ག་རེ་བྱེད་པ་ཡིན་ནའི་ཁོ་ལ་བསྟོད་པ་ཕུལ། བསྟོད་བསྔགས་རྒྱག་སོ་སོས་ཡི་རང་བྱེད་པ་ཡིན་ན་རང་ལ་དགེ་རྩ་ཆེན་པོ་ཡོང་གི་རེད་བསོད་ནམས་བྱེད་པ་མཐོང་གྱུར་ན་བསྟོད་པས་ཟེར་དེ་ཡིན་པ་རེད། ལེགས་པར་དགའ་བ་བསྐྱེད་ལེགས་པར་བྱེད་པ་དེ་ལ་སོ་སོ་གིས་རྗེས་སུ་ཡི་རང་བྱེད། ལྐོག་ན་ཡོན་ཏན་བརྗོད་བྱ་ཞིང། ད་གལ་སྲིད་ཁོ་གི་བསྟོད་བསྔགས་དངོས་སུ་བསྟོད་བསྔགས་བརྗོད་པ་ཡིན་ན་ཁ་གསག་ཏུ་འགྲོ་འོས། ཁ་གསག་ཏུ་འགྲོ་བའི་ཉེན་ཁ་ཡོད་པ་དེ་འདྲ་ཡིན་ན། དཔེར་ན་ང་རང་ཚོ་ཁ་གསག་ཟེར་མཁན་དེ་མི་ལ་དཔེ་ལས་བཤད་པ་དེ་རེད་པ་མི་ལ་དཔེ་ལས་བཤད་དེ་ཁོ་ལ་མི་ཁྱོད་རང་ཅི་བྱེད་ཅི་ཡག་པོ་རེད་ཁྱོད་རང། ཁྱོད་རང་ཡིན་ན་ལྷ་རེད་ཟེར་འདྲ་མ་དེ་འདྲ་ལབ་གི་རེད་བ་ཁྱོད་རང་སེམས་བཟང་པོ་རེད་ཟེར་འདྲ་མ་དང་ཁྱོད་རང་གཏོང་ཕོད་ཆེན་པོ་རེད་ཟེར་འདྲ་མ་དེ་འདྲ་གཏོང་བ་དེ་མི་གཞན་ལ་ཁ་གསག་ཟེར་མཁན་དེ་རེད་པ། དེ་འདྲའི་ཉེན་ཁ་ཡོད་མཁན་དེ་འདྲ་ཡིན་ན། ཡོན་ཏན་བརྗོད་རྒྱུ་བརྗོད་དགོས་རེད་མི་ཡག་པོ་བྱེད་མཁན་དེ་ལ་ལྐོག་ཏུ་བརྗོད། ཡོན་ཏན་ཁོ་རང་ཡོད་ས་ན་མ་བརྗོད་བྱས་ནས་ལྐོག་ཏུ་བརྗོད། ལྐོག་ཏུ་ཡོན་ཏན་བརྗོད་ཟེར་ཁ་གསག་གི་དགག་བྱ་ཡོད་པ་དེ་འདྲ། ཁ་གསག་འགྲོ་ཡའི་དགག་བྱ་མེད་མཁན་དེ་འདྲ་ཡིན་ན་ཁོ་རང་མཐོང་ས་ན་ཡོན་ཏན་བརྗོད་ན་འགྲིག་པ་རེད། ལྐོག་ན་ཡོན་ཏན་བརྗོད་བྱ་ཞིང་ཟེར་དེ་རེད་ཡོན་ཏན་བརྗོད་ན་རྗེས་སུ་བརྗོད་ཟེར། མི་གཞན་གྱིས་ཁོ་གི་ཡོན་ཏན་བརྗོད་ཀྱི་འདུག་ན་ད་ག་རང་རེད་ཟེར་ནས་དཔེ་མོས་མཐུན་བྱས་ནས་སོ་སོ་ཡང། མི་གཞན་མ་གཅིག་ཁོ་ཡོན་ཏན་ཆེན་པོ་རེད་ད་ཁོ་ཡག་པོ་ཞེ་དྲག་རེད་ཁོ་སྦྱིན་པ་ཞེ་དྲག་གཏོང་ཐུབ་ཀྱི་རེད་ཁོ་ཚུལ་ཁྲིམས་ཞེ་དྲག་སྲུང་ཐུབ་ཀྱི་རེད། ཁོ་བཟོད་པ་སྒོམ་ཐུབ་ཀྱི་རེད། ཁོ་བྱང་ཆུབ་སེམས་དཔའ་རེད་ད་ཟེར་དེ་འདྲ་ལབ་སོང་ན་དངོས་གནས་རེད་ད་མི་དེ་ཡག་པོ་ཞེ་དྲག་རེད་ཟེར་མ་གཏོགས། ཨོ་ཁོ་བྱས་བཞག་རེད་ད་ཁོ་སེམས་དམར་པོ་ཞེ་དྲག་ཡོད་ད། ཁོ་སྔ་མ་ང་ལ་གནོད་དེ་འདྲ་ཞིག་བྱས་མྱོང་མི་གཞན་མ་ཞིག་ལ་གནོད་དེ་འདྲ་ཞིག་བྱས་མྱོང། ཁོ་ད་ག་བྱས་བཞག་རེད་མ་གཏོགས་ཁོ་ཡག་མ་རེད་ཟེར་དེ་འདྲ་ངོ་ལོག་མ་རྒྱག་བྱས་ནས་ཡོན་ཏན་བརྗོད་ན་རྗེས་སུ་བརྗོད་ཟེར་ཁོ་ཡོན་ཏན་བརྗོད་སོང་ན་རང་ཡི་རང་བྱེད་ད་ག་རང་རེད་ཟེར་ནས་མོས་མཐུན་བྱེད་བཞག་ན་འགྲིག་གི་རེད། རང་གི་ཡོན་ཏན་བརྗོད་ན་དེས་ཡོན་ཏན་ཤེས་པར་རིག་པར་བྱ། མི་གཞན་མ་གཅིག་ཀྱང་རང་ལ་ཡོན་ཏན་བརྗོད་ཁ་ཡོང་གི་འདུག་ན། སོ་སོ་ལ་ཡོན་ཏན་དེ་འདུག་མི་འདུག་བརྟག་དཔྱད་བྱེད་ཅིང། ད་མི་གཞན་མ་གཅིག་གིས་སོ་སོར་དཔེ་ལེགས་ཙམ་བྱས་ཤེ་ན་རང་ལ་ཡོན་ཏན་ཁྱོན་ནས་མེད་པ་ལ་ཁྱེད་རང་ལ་ཡོན་ཏན་དེ་དང་དེ་ཞེས་བྱ་བ་འདུག་ཁྱེད་རང་ཡག་པོ་རེད་ས་དྲ་མི་དེ་འདྲ་བརྗོད་པ་ཡིན་ན། སོ་སོ་ཡིན་མདོག་ཁ་མོ་བསྡད་པ་ཡིན་ན། སོ་སོ་རེད་མདོག་མདོག་བྱས་བསྡད་པ་ཡིན་ན། སོ་སོ་ལ་ཡོན་ཏན་དེ་མེད་པ་ཡིན་ན་སོ་སོ་ཡོན་ཏན་མེད་པར་ཆགས་འགྲོ་གི་རེད་བ། སོ་སོ་ཡོད་ནི། སྐྱག་རྫུན་བཤད་པའི་རོ་སོ་སོ་བརྫུན་བཤད་པའི་རོ་ངོ་མ་མ་རོ་བ་ཀོ་ཡོད་མ་རེད་པ། ཨེ་མི་གཞན་མ་ཡེ་ཅེ་ཅེ་རི་དྭགས་གཉིས་གཉིས་རི་དྭགས་ཚ་རང་ཡིན་མདོག་མདོག་བྱེད་པ་ཡིན་ན། ཨ་དེ་ལ་རང་ལ་ཡོན་ཏན་དེ་འདུག་མི་འདུག་ལྟ་ནི་མི་གཞན་མ་གཅིག་ཁྱེད་རང་ལ་བྱང་ཆུབ་ཀྱི་སེམས་ཡོད་རེད་ཁྱེད་བྱང་ཆུབ་སེམས་དཔའ་རེད་ཟེར་ཡིན་ན་རང་བྱང་ཆུབ་སེམས་དཔའ་ཡིན་མདོག་མདོག་བྱེད་ནི་མ་བསྡད་པ་བྱས་བྱང་ཆུབ་སེམས་དེ་རང་རྒྱུད་ལ་འདུག་མི་འདུག་ལྟ། མི་འདུག་ནོ་ནི་ཁོ་ཡི་བཤད་པ་དེ་སྐྱག་རྫུན་རེད་ད་སོ་སོ་རང་ལ་ཡོན་ཏན་ཡོད་མ་རེད་དེ་ཡི་ས་ཁོ་ཡི་ཟེར་བ་ནང་བཞིན་བྱས་ང་བྱང་ཆུབ་ཀྱི་སེམས་དེ་རང་རྒྱུད་ལ་སྐྱེ་བ་བྱེད་དགོ་དགོ་དོ་ཟེར་ནི་འབད་རྩོལ་བྱེད་དགོ་རེད། ད་སོ་སོ་ལ་བརྩོན་འགྲུས་འདུག་ཟེར་ནས་བཤད་པ་ཡིན་ན་བརྩོན་འགྲུས་འདུག་མི་འདུག་བརྟག་དཔྱད་བྱེད། ཨ་བརྩོན་འགྲུས་མི་འདུག་ན་སོ་སོ་ཡི་བརྩོན་འགྲུས་དང་འབྲེལ་བ་བྱེད་དགོས་ཀྱི་རེད། ཁོ་ཡི་བཤད་པ་ནང་བཞིན་བྱས་ནས་ད་ལྟ་བརྩོན་འགྲུས་ཡོད་མ་རེད་དྲ་རྗེས་མ་ནི་བརྩོན་འགྲུས་ཡོད་པ་ཅིག་བྱེད་དགོས་ཀྱི་རེད། རང་ལ་ཐོས་པ་ཆེན་པོ་འདུག་ཟེར། ཐོས་བྱུང་གི་ཤེས་རབ་ཆེན་པོ་འདུག་བསམ་བྱུང་གི་ཤེས་རབ་ཆེན་པོ་འདུག་ཟེར་དེ་འདྲ་བཤད་པ་ཡིན་ན་རང་ལ་འདུག་མི་འདུག་བརྟག་དཔྱད་བྱས་ནས་མེད་ན་ནི་རང་དེ་ལྡན་པ་བྱས་ནས་འབད་རྩོལ་བྱེད་དགོས་རེད་ཟེར་ང་རྒྱལ་མ་བྱས་ཀྱི་འབད་རྩོལ་བྱེད་དགོས་རེད།

དེ་ལྟས་གཞན་གྱི་ཡོན་ཏན་གྱིས་དགའ་བའི་བདེ་བ་སྤྱད་པར་བྱ། གཞན་གྱིས་བྱས་པའི་ཡོན་ཏན་གྱིས་རོ། གཞན་གྱིས་བྱས་པའི་ཡོན་ཏན་གྱིས་རང་ལ་དགའ་བ་གི་རྒྱུ་ལ་བསྒྱུར་མ་གཏོགས། རང་ལ་མི་དགའ་བ་གི་རྒྱུ་ལ་བསྒྱུར་རྒྱུ་མ་རེད། མི་གཞན་མ་ཡོན་ཏན་སྒྲུབ་དཀའ་ལས་རྒྱག། མི་གཞན་མ་ལ་ཡོན་ཏན་ཡོད་པ་དེ་རང་གི་མི་དགའ་བའི་རྒྱུ་ལ་བསྒྱུར་བ་ཡིན་ན་དེ་རང་འཕྲོ་བརླག་གཏོང་བྱ་རེད་བ། ཁོའི་ཡོན་ཏན་རང་ལ་རག་ནི་རག་གི་མ་རེད། ཁོ་ལ་ཡོན་ཏན་ཡོད་པ་དེ། སོ་སོའི་དགའ་བ་རྒྱུ་གཅིག་ལ་བསྒྱུར་བ་ཡིན་ན་རང་ལ་ཕན་ཐོགས་པ་རེད།

ཕ་རོལ་ཏུ་ཡང་སྡུག་བསྔལ་ཆེ་ཟེར་རང་གི་ཉེས་པ་བྱས་པ་ཡིན་ན་ནི་ཚེ་འདི་ལ་ཡང་མི་དགའ་བ་ཡོང་གི་རེད། ཚེ་འདི་ལ་ཡང་སྡུག་བསྔལ་སྐྱེ་གི་རེད། ཕ་རོལ་ཏུ་ཡིན་ན་ནི་འཇིག་རྟེན་ཕ་རོལ་ཏུ་ཡིན་ན་རང་ལ་སྡུག་བསྔལ་རྐྱང་རྐྱང་མ་གཏོགས་ཡོང་ཡང་ཡོང་མ་རེད་བ། སྨྲ་ན་ཡིད་ཕེབས་འབྲེལ་བ་དང་ཟེར་ད་གཞན་གྱིས་ངག་སྨྲ་བ་ལ་སོགས་པ་དེ་ཚོ་ན་ཡིད་གཏན་ལ་ཕབ་པར་བྱེད་དགོས་རེད། དེ་ནས་རང་གིས་ངག་སྨྲ་བ་ཡིན་ན་ཡིད་གཏན་ལ་ཕབ་པར་བྱེད་ཅེས་ནས།

ཡིད་གཏན་ལ་ཕབ་པ་དང། ད་ག་ནང་བཞིན་འབྲེལ་བ་ཡོད་པའི་དོན་ཤེས་པ་དང། དོན་གསལ་པོ་བྱས་ནས་ཤེས་པ་དང། གཞན་གྱི་ཡིད་དུ་འོང་བ་གི་ངག་སྨྲ་བ་མི་གཞན་དགའ་འགྲོ་ཡ། དེ་འདྲའི་སྐད་ཆ་བཤད་ན་གཞན་ཁོང་ཁྲོ་ཟ་འགྲོ་ཡ་ཞིག་དང་སེམས་མ་སྐྱིད་ལ་སོགས་པ་དེ་ཚོ་སྐད་ཆ་བཤད་རྒྱུ་ཡོད་མ་རེད། དེ་ནས་ཆགས་པ་སྐྱེས་དང་ཁོང་ཁྲོ་སྐྱེས་ཀྱི་དེ་འདྲ་གི་སྐད་ཆ་བཤད་རྒྱུ་ཡོད་མ་རེད། ཨ་ནི་སྐད་ཆ་དེ་ཡང་འཇམ་པོ་བྱས་བཤད་དགོས་རེད། སྐད་ཆ་རན་པ་ཅིག་བཤད་དགོས་རེད་མ་གཏོགས་མི་རན་པ་ཅིག་བཤད་དགོས་མ་རེད། རན་པར་སྨྲ་བར་བྱ། མིག་གིས་སེམས་ཅན་ལྟ་ན་ཡང་དེ་དག་ཉིད་ལ་བརྟེན་ནས་བདག་སངས་རྒྱས་ཉིད་དུ་འགྱུར་རོ་ཞེས་དྲང་ཞིང་བྱམས་པའི་ཚུལ་གྱིས་བལྟ་ཟེར། མིག་གིས་སེམས་ཅན་ལ་བལྟ་ཅེ་ན་སེམས་ཅན་ག་འདྲ་ཅིག་མཐོང་བ་ཡིན་ནའི་སེམས་ཅན་དེ་ལ་བརྟེན་ནས་ང་མངོན་པར་རྫོགས་པ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་རེད་བསམ་ས་འདྲ་མོ་བྱས་ནས་སེམས་ཅན་དེ་མཐོང་བ་ཙམ་གྱིས་པས་ཡིད་དུ་འོང་བ་ཅིག་དང་གཅེས་ཤིང་ཕངས་པ་ཅིག།

དཔེར་ན་ང་རང་ཚོ་རྟག་པར་འཛིན་པའི་རྟག་འཛིན་དེའི་གཉེན་པོ་ཡིན་ན་མི་རྟག་པར་འཛིན་པའི་འཛིན་པ་དེ་རེད་བདེན་པར་འཛིན་པའི་བདེན་འཛིན་དེའི་གཉེན་པོ་དེ་ཡིན་ན་བདེན་མེད་དུ་རྟོགས་པའི་བློ་དེ་ལ་གཉེན་པོ་ཟེར་གི་རོ་དེའི་སྒོ་ནས་བསླང་བ་ཟེར། ད་སངས་རྒྱས་ལ་མ་དད་པ་དང་ཆོས་ལ་མ་དད་པ་ལ་སོགས་པ་དེ་ཚོ་བྱུང་བ་ཡིན་ན་དེའི་གཉེན་པོ་དེ་སངས་རྒྱས་ཀྱི་ཡོན་ཏན་མཐོང་བའི་སྒོ་ནས་དད་པ་དང་ཆོས་ཀྱི་ཡོན་ཏན་མཐོང་བའི་སྒོ་ནས་དད་པ་དང་ནི་གཉེན་པོ་ཡིས་ནི་བསླང་བ་ཉིད་ཟེར་དེ་ཡིན་པར། ཡོན་ཏན་དང་ནི་ཕན་འདོགས་ཞིང་ཟེར་ད་ཡོན་ཏན་གྱི་ཞིང་དང་ཕན་འདོགས་ཀྱི་ཞིང་ཟེར། ཡོན་ཏན་གྱི་ཞིང་ཟེར་ཡས་དེ་དཀོན་མཆོག་གསུམ་དང། རང་གི་བླ་མ་དང་མཁན་པོ་དང་སློབ་དཔོན་དང་དེ་ཚོའི་གྲས་དེ་ཡོན་ཏན་གྱི་ཞིང་ཡིན་པ་རེད། ཕན་འདོགས་ཀྱི་ཞིང་ཟེར་ཡས་དེ་རང་གི་ཕ་མ་ལ་སོགས་པ་དེ་ཚོ་ལ་ཕན་འདོགས་ཀྱི་ཞིང་ཟེར་བ་རེད། སྡུག་བསྔལ་ཅན་ལ་ཟེར་ཡས་དེ་ད་ནད་པ་སེམས་ཅན་ནད་པ་བྱེད་ཅེས་ནི་ནི་ཡོད་མེད་ཁེགས་དང་ཡུན་རིང་པོ་ཡོད་པ་དང་ན་ཚ་གཏོང་ཅེས་ནི་དགོས་མེད་པ་བྱས་ནི་ལས་དེ་ཁེགས། དེ་ཚོའི་གྲས་ལ་ནི་དགེ་བ་དེ་འདྲ། དགེ་རྩ་དེ་འདྲ་བསྒྲུབས་པ་ཡིན་ན་དགེ་རྩ་དེ་ཡང་ཆེན་པོ་ཅིག་ཡོང་གི་རེད། ཞིང་ལ་བརྟེན་ནས་དགེ་རྩ་ཆེན་པོ་ཅིག། དཔེར་ན་ང་རང་ཚོ་ཞིང་ལ་བརྟེན་ནས་སྟོབས་ཆེ་བ་དང་བསམ་པའི་སྒོ་ནས་སྟོབས་ཆེ་བ་ཟེར་ཡས་མང་དག་དེ་འདྲ་ཡོད་རེད་བ་དེ་འདྲ་ཆགས་འགྲོ་དགོས་རེད། སྡུག་བསྔལ་ཅན་ལ་དགེ་ཆེན་འགྱུར། དེ་ཚོ་ལ་ཕན་ཐོགས་ག་རེ་བྱེད་པ་ཡིན་ན་དེ་ནས་ཕན་ཐོགས་ཆེ་ཡོད་རེད། སྤྱིར་ང་ཚོ་ནི་སེམས་ཅན་གཞན་མ་གཏོགས་སེམས་ཅན་གྲངས་མེད་མང་པོ་ཅིག་ལ་མཆོད་པ་ཕུལ་བ་ལས་ཀྱང་རྒྱུན་ཞུགས་སེམས་དཔའ་ལ་སོགས་པ་དེ་ཚོ་གཅིག་ལ་མཆོད་པ་ཕུལ་བས་དེ་སྟོབས་ཆེ་བ་དང། དེ་མང་པོ་ཅིག་ལ་མཆོད་པ་ཕུལ་བ་ལས་ཕྱིར་འོང་ལ་མཆོད་པ་ཕུལ་བས་སྟོབས་ཆེ་བ་དང་དེ་ལས་ཕྱིར་མི་འོང་དང། དེ་ཚང་མ་ཐམས་ཅད་ཀྱི་དགེ་བ་ཕྱོགས་གཅིག་ཏུ་བསྡུས་པ་ཡིན་ན་དགྲ་བཅོམ་པ་གཅིག་ལ་མཆོད་པ་ཕུལ་བས་དེ་སྟོབས་ཆེ་བ། དེ་ཚང་མ་ཐམས་ཅད་ཕྱོགས་གཅིག་ཏུ་བསྡུས་པ་ཡིན་ནའང་རང་སངས་རྒྱས་གཅིག་ལ་མཆོད་པ་ཕུལ་བ་དེ་སྟོབས་ཆེ་བ་དེ་ལས་བྱང་ཆུབ་སེམས་དཔའ་དེ་ལས་སངས་རྒྱས་དེ་ལས་རང་གི་བླ་མ་ཟེར་བ་དེ་འདྲ་ཡོད་རེད་བ་དེ་སྟོབས་ཆེ་ཆུང་སྒོ་ནས་དེ་འདྲ་ཞིག་ཡིན་པ་རེད་སྡུག་བསྔལ་ཅན་ལ་དགེ་ཆེན་འགྱུར། མཁས་ཤིང་དགའ་དང་ལྡན་བྱས་ནས་ཟེར་ད་རང་གིས་མཁས་པ་དང་དགའ་བ་དང་ལྡན་པར་བྱས་ནས་ལས་རྣམས་བདག་གིས་རྟག་ཏུ་བྱ། དེ་ལྟ་བུ་དེ་ནི་བརྟག་དཔྱད་བྱས་ནས་བརྟག་དཔྱད་བྱེད་པ་ལ་མཁས་པ་ལ་སོགས་པ། ནི། དགའ་བ་དང་བདེ་བའི་སྒོ་ནས་ལས་ཐམས་ཅད་ལ་དེ་ནི་དུས་རྟག་ཏུ་རང་གིས་དེ་ལྟ་བུ་བྱེད་དགོས་རེད། ལས་རྣམས་ཀུན་ལ་སུ་ལ་ཡང་ལྟོས་པར་བྱ་བ་མ་ཡིན་ནོ། རང་གི་ལུས་ངག་ཡིད་གསུམ་གྱི་བྱ་བ་ག་རེ་བྱེད་པ་ཡིན་ན་སོ་སོ་རང་གིས་དགེ་བའི་ལས་ལ་ནི་བསྐུལ་ཐུབ་པ་ཡིན་ན་གཞན་སུ་གང་ཅིག་ལ་རག་ལས་གི་མ་རེད། སོ་སོ་རང་གིས་དགེ་བ་ལ་མ་བསྐུལ་ན་ད་ག་རེ་མ་གཏོགས་སོ་སོ་རང་གིས་དགེ་བའི་བྱ་བ་ལ་བསྐུལ་པ་ཡིན་ན་སུ་གང་ཅིག་ལ་ལྟོས་དགོས་ཡོད་མ་རེད། སོ་སོ་རང་གིས་བྱས་བཞག་ན་འགྲིག་གི་རེད་ཟེར་ལྟོས་པར་བྱ་བ་མ་ཡིན་ནོ། སྦྱིན་པའི་ཕ་རོལ་ཕྱིན་ལ་སོགས་གོང་ནས་གོང་དུ་ཁྱད་ཞུགས་སྤྱད། ད་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ནས་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་དང་དེ་ནས་བཟོད་པའི་ཕ་རོལ་ཏུ་དེ་ནས་བརྩོན་འགྲུས་ཀྱི་ཕ་རོལ་ཏུ་ཕྱིན་པ་དེ་གོང་ནས་གོང་འཕེལ་དུ་བཏང་བྱས་ནས་ཁྱད་ཞུགས་པ་བྱས་ནས་སྤྱད་ཤོག་ཟེར། ཆུང་ངུའི་ཕྱིར་ནི་ཆེ་མི་གཏང་ཟེར། ཆུང་ངུ་གཅིག་གི་ཕྱིར་དུ་ནི་ཆེན་པོ་བློས་གཏོང་རྒྱུ་མ་རེད། ཆུང་ངུ་གཅིག་གི་ཆེད་དུ་ཆེན་པོ་བློས་མི་གཏོང་ཟེར་དེ་དཔེར་ན་བྱང་ཆུབ་སེམས་དཔའ་ཡིན་ན་བྱང་ཆུབ་སེམས་དཔའི་སྡོམ་པ་བླངས་ཚར་བ་ཡིན་ན་ལུས་ལོངས་སྤྱོད་ཚང་མ་ཐམས་ཅད་གཞན་ལ་དེ་ནས་ཕངས་སེམས་མེད་པར་བྱས་ནས་གཏོང་དགོས་ཀྱི་ཡོད་རེད། གཏོང་དགོས་ཀྱི་ཡོད་དེ་དགེ་སློང་བྱང་ཆུབ་སེམས་དཔའ་ཅིག་ཡིན་ན་ཆོས་གོས་གསུམ་ལ་སོགས་པ་དེ་ཚོ་གཞན་ལ་གཏད་པ་ཡིན་ན་དེ་འགྲིག་གི་མ་རེད། ཆོས་གོས་གསུམ་ལ་སོགས་པ་དེ་ཚོ་གཞན་ལ་སྟེར་བ་ཡིན་ན་དེ་སྟེར་མི་ཆོག་གི་རེད་པ། དེ་ཡི་ཆུང་ངུ་ཅིག་ཆེད་དུ་ཆེན་པོ་བློས་གཏོང་བ་ཟེར་མཁན་དེ་ཡིན་པ་རེད། དེ་ནང་བཞིན་བྱས་ཅེ་ན་བྱང་ཆུབ་སེམས་དཔའ་ལས་དང་པོ་བ་ལ་སོགས་པ་དེ་ཡི་གནས་སྐབས་དེ་ན་ལ་ལུས་སྦྱིན་པ་གཏོང་བ་ལ་སོགས་པ་བྱས་སོང་ན། ཆུང་ངུ་ཡི་ཆེད་དུ་ཆེན་པོ་བློས་གཏོང་བ་དེ་ཡིན་པ་རེད་ཨོ་དེ་ལྟ་བུ་མི་གཏོང་ཟེར། ཆུང་ངུའི་ཕྱིར་ནི་ཆེ་མི་གཏང་ཟེར། ཨ་ནི། ག་རེ་གཙོ་ཆེ་གེ་དུ་མས་དེ་སོང་ལོང་གཏོང་བ་མ་གཏོགས་དོན་དག་ཆུང་ཆུང་ཅིག་གི་དོན་དག་ལ་ཨ་ནི་ཆེན་པོ་དེ་འདྲ་བློས་གཏོང་རྒྱུ་ཡོད་མ་རེད་ཟེར་དེ་ཡིན་པ་རེད། གཙོ་ཆེར་གཞན་གྱི་དོན་བསམ་མོ་ཟེར་ད་གཙོ་བོ་གཙོ་བོ་དེ་གཞན་གཞན་དོན་ལ་ག་རེ་ཕན་གྱི་འདུག་ན་དེ་བསམ་བློ་གཏོང་དགོས་རེད། གཞན་གྱི་དོན་དེ་ག་རེ་གཙོ་ཆེ་གི་འདུག་ན་དེ་བློས་གཏོང་དགོས་རེད་མ་གཏོགས་གཞན་དོན་ལ་གཙོ་བོ་བཟུང་དགོས་རེད་རང་དོན་ལ་བསམ་བློ་གཏོང་རྒྱུ་ཡོད་མ་རེད། དེ་ལྟར་རིག་བྱས་གཞན་དོན་ལ་རྟག་ཏུ་བརྩོན་པར་གནས་པར་བྱ། དེ་ལྟ་བུ་དེ་ནི་རིག་པར་བྱས་ནས་གཞན་གྱི་དོན་དེ་ལ་དུས་རྟག་ཏུ་བརྩོན་འགྲུས་དང་ལྡན་པ་བྱེད་ཀྱི་ནས་གནས་དགོས་ཀྱི་རེད།

མི་གཞན་མ་ལ་བཀག་སྟེ་ཀྱེ་རང་བཞིན་མ་ཐོ་བ་རང་བཞིན་ཁ་ན་མ་ཐོ་བའི་སྲོག་གཅོད་པ་དང། མ་བྱིན་པར་ལེན་པ་དང་མི་ཚངས་པར་སྤྱོད་པ་དང་རྫུན་སྨྲ་བ་ལ་སོགས་པ་དེ་ཚོ་ཡང། བྱང་ཆུབ་སེམས་དཔའ་དུས་རྟག་ཏུ་སེམས་ཅན་གྱི་དོན་བྱེད་མཁན་དེ་འདྲ་ལ་ཡིན་ན་སྐབས་འགའ་ཞིག་འགའ་ཞིག་ལ་གནང་བ་ཡོད་རེད། སྤྱིར་བཏང་བྱེད་ཀྱི་ཡིན་ན་བྱང་ཆུབ་ཀྱི་སེམས་མེད་མཁན་དེ་འདྲ་ལ་ཡིན་ན་དགྲ་བཅོམ་པ་ལ་ཡིན་ན་སྲོག་གཅོད་ཀྱི་ལས་གནང་བ་ཡོད་མ་རེད་པ་རང་གི་སྲོག་ལ་ཐུག་ནའང། རང་བཞིན་ཁ་ན་མ་ཐོ་བའི་འདས་པའི་བྱ་བ་ལ་ཞུགས་མི་ཆོག་རེད་པ། ཡིན་ནའང་བྱང་ཆུབ་སེམས་དཔའ་དེ་ཚོ་ལ་མི་དགེ་བ་བཅུ་ཡི་ནང་ནས་ལུས་ངག་གི་བདུན་པོ་དེ། དེ་ནས་གཞན་གྱི་དོན་ལ་འགྲོ་གི་འདུག་ན་ནི་ངེས་པར་དུ་གནང་བ་ཡོད་པ་དེ་དེད་དཔོན་སྙིང་རྗེ་ཅན་གྱིས་མི་ནག་མདུང་ཐུང་བསད་པ་ལ་སོགས་པ་དེ་ལྟ་བུ་ཞིག་ཡིན་པ་རེད། དེ་ལ་གནང་ཟེར་ལོག་པར་ལྟུང་དང་མགོན་མེད་དང་བརྟུལ་ཞུགས་གནས་ལ་བགོ་བྱ་ཞིང་ཟེར། རང་གི་ནས་མི་གཞན་གྱིས་ཕུལ་བའི་བསྙེན་བཀུར་ལ་སོགས་པ་དེ་ཚོ་ཡོད་པ་དང་སོ་སོ་རང་ལ་དབང་བའི་གྱི་ཅ་ལག་ལ་སོགས་པ་དེ་ཚོ་ཡོད་པ་ཡིན་ན་ལོངས་སྤྱོད་པ་དེ་ཡིན་ན་དུམ་བུ་བཞི་ལ་བགོ་དགོས་རེད། དུམ་བུ་བཞི་ལ་བགོས་ནས་ལོངས་སྤྱོད་ན་མ་གཏོགས། ཚང་མ་ཐམས་ཅད་རང་གིས་ཟ་རྒྱུ་མ་རེད། བགོ་བཤའ་རྒྱག་དགོས་རེད། མི་ལ་བགོ་བཤའ་རྒྱག་རང་གིས་ཟ་ན་མ་གཏོགས། ང་རང་གིས་ཟས་པ་ཡིན་ན་འཇུ་གི་མ་རེད། བགོ་བཤའ་རྒྱག་དགོས་རེད། ག་རེ་བགོ་བཤའ་རྒྱག་དགོས་རེད་ཟེར་ན་དེ་ནི། ལོག་པར་ལྟུང་དང་ཟེར་དེ་དུད་འགྲོ་ལ་ཆ་གཅིག་སྟེར་དགོས་རེད། དུད་འགྲོ་ལོག་པར་ལྟུང་མཁན་གྱི་དུད་འགྲོ། དུད་འགྲོ་དེ་ཚོ་ལ་ནི་སྦྱིན་པ་གཏོང་བྱས་ནས། ཆ་གཅིག་ནི་ཆ་བཞི་ལ་བགོ་བྱས་ནས་ཆ་བཞི་པོ་དེ། གཅིག་དེ་དུད་འགྲོ་ལ་སྟེར་དགོས་རེད། གཅིག་དེ་ཡིན་ན་ཡི་དྭགས་ལ་སྟེར་དགོས་རེད། ཅི་སྟེ་ན་དེ་ནས་བརྟུལ་ཞུགས་ལ་གནས་ཏེ། དུ་རྟག་ཏུ་དགེ་བ་བྱ་བ་ལ་བརྩོན་ནས་གསུང་དེ་ལ་སྙོམས་པར་བཞག་སྟེ་ཁྱེད་ཀྱིས་དཔེར་ན། བྱ་བྲལ་བ་དེ་འདྲ་དེ་འདྲ་ལས་དགོས་གོ། བདག་འདོད་པའི་གསོང་པོ་དེ་སྟེ་ཚར་ནས་བདག་འདོད་པའི་ཕྱིར་ལྷག་གེར་བ་དེ་རང་གིས་ཟ་གོ། རིག་པ་ཚོང་དུ་ཟ་བྱ་སྟེ་དེ་ཡིས་མི་རིག་ད། ལོག་པར་རྟོག་པ་དེ་ཅིས་བྱ།